ཁྱོད་དུ་འདི་ཤར་ཤེས་ཡ་རུ་རུ། ཏོ་བོ། ལོ། ལས་ག་འདྲས་ཆེ་བའི་ཨ། ཤེས་མེད་དེ་ངས་བླུག་རྒྱུ། བླུག་རྒྱུ་ཡོད་རེད་ཡོད་མ་རེད། ཤེས་མེད་བླུག་རྒྱུ་ཡོད་མ་རེད། ག་འདྲས་འདུག་ཝེ་ཅག་ཅོ་ཤི། ལས། ཨ་ལས་སྒུག་དང་ཨ་ལས་སྒུག་དང། ཤེས་མེད་བླུག་རྒྱུ་མེད་པ་མ་རེད་ཤེས་མེད་བླུག་ཡ། མྱོང་བྱ་ཐག་ཆོད་པ་རེད། ག་རེ་དུག་འདུག་ལོ་ན་དུག་འདུག་ལོ་ན་ང་ང་ང་ཤི་མ་རེད་ནི། དེ་རང་གིས་མ་ཤེས་པ་རེད། རང་གི་མཛུ་གུའི་སྒང་ལ་གཉན་འབུར་དུག་སྦྲུལ་མགོ་ཅན་སྐྱེས་པ་དེའི་ཐོག་ནས་རང་གི་ཁོག་པའི་ནང་ལ་དུག་ཡ་ཆེན་པོ་ཞུགས་ཡོད་པ་མཚོན་པ་རེད། མ་ཟད། རྒྱུན་རིང་པོ་ཕྱིན་པའི་རྟགས་འདུག། ཤེས་མེད་བླུག་ཡག་དེ་རང་གི་གྲོད་ཁོག་གཙང་མ་གཅིག་བཤངས་རྗེས་ཁོག་པའི་ནང་དུག་ཡ་ཚང་མ་བཤངས་ཐུབ་པ་དགོས་ཀྱི་ཡོད་རེད།

ཁོག་པ་དང་ཧི་ཙི་བཤངས་ཐུབ་དུས་དངོས་གནས་ལས་སླ་པོ་མ་རེད་ད། ཡ་སླ་པོ་ཇི་འདྲ་དེ། ངས་འཆི་མེད་རིལ་བུ་སྤྲད་རྗེས་བཤལ་མཚམས། བཞག་ན་འགྲིག་གི། སྨན་རྩ་ཆེན་ག་རེ་དགོས་རེད་ལ། རྩ་ཆེའི་དཀར་པོ་ཆིག་ཐུབ་དང་ཤ་བའི་ཁྲག་རྭ་སོགས་ཚང་མ་ངས་ཕོད་ཀྱི་ཡོད། རང་གི་ན་ཚ་དེ་སྨན་ཤུགས་ཆེན་པོ་བཏང་ཡག་མི་འདུག། བྱས་ན་ངས་ག་ལེ་ག་ལེ་བྱས་གསོས་བསྟེན་གི་ཡིན།

རྒན་ལགས། སྐུ་ཞབས་ཐེན་ལགས་ཕྱི་སྐུ་དེ། འོ་རེད། ངས་བརྗེད་གྲབས་བྱས་རེད། མེང་ཆིང་ཧོ། རང་གི་ལྟས་ཀ་ལ་ཉེས་མེད་བྱུང་ན་དྲག་ཡག་འགོ་ཚུགས་སོང་ཙང་ཉེས་ད་འདུག། རང་ལ་སྨན་ནུས་སྟོན་ཡག་གི་སྨན་གཅིག་སྤྲད་རྩིས་ཡོད། འདི་བཏང་པ་ཡིན་ན་ན་ཚ་སངས་དྲག་འགྲོ་གི་རེད། ཏོ་བོ། ལོ། རང་སྒོ་ར་སྦུག་མར་ཕྱིན་རྗེས་ང་ཚོའི་བྱ་མོས་སྒོ་ང་བཏང་འདུག་ག་ཅིག་ལྟོས་ཤིག་ད། ལེས། ག་རེའི་སྒོ་ང།

ཅི། དེ་ལས་སྨན་དེ་ངར་སྤྲད་གནང་དང། སྒོ་ང་དེ། ང་ཚོའི་ནང་ལ་ཡོད། རང་གི་ནང་ལ་ཚང་མ་ཡོད་ན་ཨ་ནི་ངའི་འདིར་ཡོང་བྱས་ག་རེ་བྱེད་ག། ང་དེ། རང་གི་བྱ་མོ་དང། ང་ཚོའི་ནང་གི་བྱ་མོ་དུ་བློས་ཁོ་བ་ཡོད་རེད། རང་གི་བྱ་མོ་ག་རེ་སྟེར་གི་ཡོད་ང་ཚོའི་ནང་གི་བྱ་མོ་ག་རེ་སྟེར་གི་ཡོད་རེད་བསམ་བྱོས། བྱ་དེ་སྤྱིར་བཏང་ས་ལ་ཐུག་ལ་མ་རེད་པས། ཡ།

རིན་པ་དེ། སྲང་དོ། དངུལ་སྲང་ཉི་ཤུ། ག་རེ། དེ་འདྲས། བྱ་ཚེ་གཅིག་སྒོ་ང་དངུལ་སྲང་ཉི་ཤུ། འདི་གསེར་ལ་དི་རེ་གནས་མ་རེད་ད། ག་རེ་བྱས་སོང། རང་གིས་ན་ཚ་བཅོས་མིན་ཟེར་གི་ཡོད་པས་ཨ། ཡོང་ང། ཏོ་ཕོ། ལོ། ང་ཚོའི་ནང་གི་བྱ་མོས་སྒོ་ང་བཏང་སོང་ན་ནང་གི་ཨ་མར་བཙོང་ཏོག་ཙ་བརྒྱབ་རྗེས་རྔོས་ཟེར་ཞུས་ཨ། ཞོར་ལ་ཨ་རག་སྲང་དོ་ཁྱེར།

དངུལ་སྲང་ཉི་ཤུ། ཡོང་ཡོང་ང་ཡོང་ལེ་རི། ལོ། ཡ་དངུལ་ལེན་ཤོག། ལེས། ད་ད་བྱ་དེའི་སྒོ་ང་དེ་ག་དུས་གཏོང་གི་རེད་ལ་ང་ང་སྡུག་རུས་བྱེད་ཐུབ་མི་འདུག་ཨ། ངའི་གཅེས་ཕྲུག་ཕ་གིར་སྒུག་བསྡད་ཡོད་རེད། ཡ་མེད་ན། རང་གིས་ཨུ་ཚུགས་ཤིག་སྐྱེག་པ་རྒྱོབ་དང

སྐུ་ངོས་ཀྱིས་དངོས་གནས་བཀའ་ཕབ་བྱས། ཞི་ལའེ་ལོ་ཚུར་ཤོག་གསུངས་སོང་ངས། དངོས་གནས་གསུངས་སོང། ཨ་ནི་རང་གིས་ཞི་ལའེ་ལོ་ཟེར་མཁན་དེ། རྒྱལ་སར་རྩ་བ་ནས་ཡོང་ཕོད་ཀྱི་མི་འདུག་ཟེར་རེད་པ། ཡིན་ནའི་སྐུ་ངོས་ཀྱིས་གལ་སྲིད་མ་ཡོང་ན་ཐག་པས་བསྡམས་བྱས་ཚུར་ཁྲིད་གསུངས་སོང། འདོད་པ་ཆེ། ངས་བྱས་ན་གྲོང་གསེབ་པའི་ཨམ་ཆི་གཅིག་ལ་ཕྱི་མིག་རིང་པོ་བྱས་ཏེ་ཡ་ཡོང་མ་རེད། སྐུ་ངོས། གུས་པས་དེ་འདྲས་གསུངས་པས། སྐུ་ངོས་ད་ལྟ་འུ་ཐུག་བྱས། སྨན་པ་ཡོད་ཚད་དེ་འགོ་བྱས། ཁྱེད་རང་གིས་གསོ་ཐབས་བྲལ་བའི་ནད་པ་གཅིག་ལ། ཞི་ལའེ་ལོ། ཡོང་བཅུག་ན། ཡོངས་བཅུག། ཡིན་ནའི།
ཡིན་ནའི་ག་རེ་བྱས་སོང། ཡིན་ནའི་ཁོས། གལ་སྲིད་བཅོས་ཐབས་ཁྱད་མཚར་སྤྱད་བྱས། སྲས་མོའི་སྙུང་གཞི།

ཁྱེད་རང་དགོངས་པ་བཞེས་དང། ཁྱེད་རང་གིས་བཅོས་མ་ཐུབ་པའི་ནད་པ་ཅིག་ལ་གྲོང་གསེབ་པའི་ཨམ་ཆི་སྐད་བཏང་བྱས། ལོང་བ་གཡུག་རྒྱབ་བཅོས་པ་ཡིན་ན་མི་ཚོས་སྐུ་ངོས་ཀྱིས་ཁྱེད་རང་ཐུགས་ཡིད་མ་ཆེས་ཙང་སྨན་པ་གཞན་དག་སྐད་བཏང་བ་རེད་ཟེར་རྒྱུ་གཏན་འཁེལ་རེད། སྐད་ཆ་འདི་འདྲས་ཁྱབ་པ་ཡིན་ན་སྙན་གྲགས་སུན་འགྲོ་མ་རེད་པས། ཟློས་བྱེད། རང་ལམ་སེང་ཚང་ཀྲོའུ་ལ་ཕྱིན་མེང་ཆིང་ཧེ་བཙལ། གནས་ཚུལ་ནང་སངས་རྒྱས་ཤོད་དང།
ཡིག་ཚད་ཡག་པོ་བྱས་ཐོངས། བསམ་དོན་འགྲུབ་མ་འགྲུབ་ད་རེས་རེད། གལ་སྲིད་ཡིག་ཚད་ལོན་མ་སོང་ན་བློ་ཐག་རྦད་བཅད་བྱས་ནང་ལ་ཞིང་ལས་བྱེད་པར་ལོག། གལ་སྲིད་ལོན་སོང་ན་དཔོན་པོ་བཟང་པོ་ཞིག་བྱས་རྗེས་མི་སེར་ལ་ཕན་ཐོགས་བྱ་དགོས་ད་གལ་སྲིད་རྒྱུ་རྔམ་ཅན་བྱས་པ་ཡིན་ན་ང་ཞི་ལའེ་ལོ་ངོ་ཤེས་ཀྱི་ཡོད་ཟེར་མ་ལབ་ཨ། སྐུ་ཞབས་ཀྱིས་སྲོག་སྐྱོབ་བཀའ་དྲིན།

བླ་སྨན་ཝང་ལགས་ཀྱི་བཀའ་སློབ་སྙིང་པོ་དེ། ཁྱེད་རང་གིས་ཐབས་ཤེས་ག་རེ་བཏང་ནའི་གང་ལྟར་ཞི་ལའེ་ལོ་རྒྱལ་སར་གཏོང་རྒྱུ་མི་འདུག། ཨ། ཐབས་ཤེས་ག་རེ་བཏང་ནའི་གཏོང་ལོ། རེད། ཨ་ཙི། ང་ཡ། ཐབས་ཤེས་ཐབས་ཤེས་ཡག་པོ་ཞིག། ཨ་ལས་གསུངས་དང། དགུང་ལོ་ལ། དེའི་རྒྱུད་ཞི་ལའེ་ལོ་ཁོས། ང་དངུལ་སྲང་ལྔ་བཅུ་ཙམ་མགོ་སྐོར་བཏང་འགྲོ་ཡིན། ད་ལྟ་ང་རྫོང་ལ་ཞུ་གཏུག་རྒྱག་དགོས་བསམ་བསྡད་ཡོད། གལ་སྲིད་རྫོང་གིས་ཁོ་འཛིན་བཟུང་བྱས་པ་ན། ང་ལྷ་ས་རེད་ལོ་བཞི་ལྔ་བཞུགས་རེད། སྐབས་དེ་དུས། ཁོ། རྒྱལ་ས།

མ་ཟད་སྒོ་ང་གཅིག་ལ་དངུལ་སྲང་ཉི་ཤུ་ལེན་ཡག་མགོ་སྐོར་སླུ་ཁྲིད་རེད་པ། ངས་སྒོ་ང་དེས་མི་ནུས་ཐོན་ཡག་ཐད་ལ་ཕན་ནུས་ཆེན་པོ་ཡོད་རེད་བཤད་པ་མ་གཏོགས་སྒོ་ང་དེ་སྨན་རེད་ཟེར་ཁྱོན་ནས་ལབ་རྒྱུ་མ་བྱུང། ཚོང་དཔོན་ཆེན་མོ་མེང་ཆིང་ཧེ་གྲོད་ཁོག་བཤལ་བྱས་ཉིན་མ་ཁ་ཤས་ཕྱིན་ནའི་དྲག་མི་འདུག་གལ་སྲིད་མུ་མཐུད་བཤལ་བ་ཡིན་ན་སྲོག་ལ་ཉེན་ཁ་ཆེན་པོ་ཡོད་རེད་བྱས་ཙང་ངས་སྨན་ཞིག་སྟེར་བྱས་གྲོད་ཁོག་སངས་དྲག་ཕྱིན་ཤག། གྲོད་ཁོག་བཤལ་ཐག་ཆོད་དེ་མིའི་སྲོག་སྐྱབས་དང་ཁྱད་མེད་ཙང། དངུལ་སྲང་ཉི་ཤུ་ལེན་པ་ཡ་མཚན་ཡ་ག་རེ་འདུག་ལ། ཚོང་དཔོན་སྐུ་གཞོགས། ཞི་ལ་ལའི་ཁུ། སྐད་ཅིག་ཁུ་ལུང་མེར་རྒྱང་ཞིག་གིས་ངའི་གྲོད་ཁོག་དེ་ཁོས་སྨན་བསལ་བྱས་གནང་བྱུང། མ་ཟད། གོང་གཅིག་གིས་ང་མགོ་སྐོར་བཏང་ཡ་དེ་ཚོ་ཁོ་གྲ་ཁྲི་ཡུབ་དང་ཆ་ཤི་ཡུབ་པའི་མགོ་སྐོར་བསླུ་བྲིད་རང་རེད་ལ།

ལྕམ་སྐུ་གཞོགས། ཁྱེད་རང་འགུ་སུ་གི་ཨ་ཏིང་མ་རེད་དེ་ལས་ཁྲིམས་སྐྱོ་ང་རས་བསད་གི་ཡིན་ང་རས་བསད་གི་ཡིན་ཁྱེད་རང་ཨ་ཏིང་མ་རེད། ཨ་ཕྱི་ན། རྒྱལ་ལགས་རྒྱལ་ལགས་ཁྱེད་རང་ཐོག་ཟུར་རེད་ན་ངས་རྨ་སྨན་ལེན་ག་ཕྱིན་དགོས། ཨ་ར། ཁོང་བོད་མ་འདུག་ཡ། ཁ་ཆེ་བ་རེད། བཀྲ་ཤིས་བཀྲ་ཤིས། ག་རེ་བྱས་སོང། བཀྲ་ཤིས། སྐུ་ངོ་སྐྲག་ལ།

དེ་འདྲའི་ནང་ནས་ང་འགྲོ་གི་མེད། ད་དུང་ག་རེ་དགོས་འདུག་ལ། ང་ག་གལ་དགོས་ཡག་མེད། ད་ལྟ་ང་རའི་ནད་པ་ཆགས་རྗེས་ཕྱི་ལ་འགྲོ་དུས་གོམ་པ་རྒྱབ་ཐུབ་ཡག་མི་འདུག། བྱས་ན་ངས་ཆེད་མངགས་ཕེབས་བྱམས་བཏང་ཆོག་ག་འདྲ་འདུག་ལ། བླ་སྨན་རྣམ་པས་བཅོས་མ་ཐུབ་པ་ང་གྲོང་གསེབ་པའི་སྨན་པ་གཅིག་གིས་ག་རེ་ཕན་གི་རེད་ལ། དེ་ལས་ཁྱེད་རང་གི་སྐུ་ངོ་ལ་སྨན་པ་གཞན་དག་གདན་འདྲེན་ཞུས་སོང། ཧུམ།
རང་ཡིན་ན་འཇམ་བྱས་པ་ལས་རྩུབ་བྱས་པ་དགའ་ཡོད་འདྲ། སྐུ་ངོས་འཛིན་ལགས་གདན་འདྲེན་ཞུ་དུས་མཐོང་བཟོས་ཆེན་པོ་གནང་བ་རེད། ངས་རང་ལ་བཤད་ཨོ། ད་རེས་འགྲོ་སྙིང་འདོད་ནས་འགྲོ་རྒྱུ་རེད་འགྲོ་སྙིང་མ་འདོད་ནས་འགྲོ་རྒྱུ་རེད། ཡོང་ང། གལ་སྲིད་འདི་འདྲས་ཡིན་པ་ཡིན་ན་སྐད་ཆ་ཚིག་ཁ་ཤས་ངས་སྔོན་ནས་གསལ་པོ་ཞུ་གི་ཡིན་ད་ལགས། ཤོད་ད།

དགོངས་པ་མ་ཚོམ། ངའི་དགེ་ཕྲུག་དེ་བློ་ཁོག་ཁྱོན་ནས་མེད།
གལ་གནང་མ་རེད་གལ་གནང་མ་རེད་ཕྱི་ཐག་ཡང་དག་རེད། ང་ཡིན་ད། ཡིད་ཤ་ན།
ག་བ་ལྟ་བུའི་བུ་མོ་ཐུག་མ་མྱོང་བའི་ཨ། རྒན་ལགས་ནས་རྟག་པར་ང་འདུག་ཤེས་ཤིང་དགོངས་པ་ཞིག་གིས། ངས་འདུག་ལྟ་དུས་བུ་མོ་འདིས་དུངས་ཤིང་ཉམས། ལག་པ་འདར་སིག་ཞིག་ར་རྒྱག་པའི་ན་ཚ་ཞིག་ཏུ་འདི། ཞག་འགའི་མཐོང་བས་མ་གཏོགས་ཀྱེ་རྒྱལ་ངས་མཐོང་ཡོང་མ་རེད་བསམ་བྱུང་བའི་ཨ། རྒན་ལགས་ཁྱེད་རང་གསུངས་དང། ཨམ་ཆི་ཟེར་ཡག་འདི་བྱམས་སྙིང་རྗེ་གཙོ་བོ་སོང་ཙང། བཏགས། ད་ལྟའི་གནས་བབ་དེ་འདྲས་ལ་ང་རང་ཉིད་སྲོག་མགོ་ཐོན་འགྲོ་ཡོད་མེད་བཤད་ཚོད་ཐིག་ཡ་ཡོག་མ་རེད། དེ་ལས་སྲས་མོ་སྐུ་གཞོགས་ལ་སྙུང་གཞི་བཅོས་དང་ཐབས་ཤེས་དང།
སྐུ་ངོ། ངའི་གོ་ཐོས་ལ། ཁྱེད་རང་གིས་ཚང་དྲུང་གི་ཨམ་ཅི་ཞི་ལའི་ལ་གདན་འདྲེན་ཞུས་པ་འདྲ། ཞུས་པ་ཡིན། བླ་སྨན་ཁྱེད་རང་ཐུགས་སྤྲོ་བོ་མི་འདུག་གས། དེ་འདྲའི་གོ་བ། སྲས་མོའི་སྙུང་གཞི་བཅོས་ཐུབ་རོགས་བྱས་ན། ང་དགའ་པོ་ཡོད་དང་ཡོད། ཡིན་ནའི། ཨེམ་ཆི་རྒྱལ་ཁམས་འགྲིམ་མཁན་དེ་ཚོས་དངུལ་གྱི་ཆེད་དུ། ལག་རྩལ་འདྲ་མིན་སྣ་ཚོགས།
བླ་སྨན་ཝང་ལགས། ཁྱེད་རང་གིས་ཞི་ལའི་ལོ་མ་ཐོན་གོང་ནས། སྲས་མོའི་སྙུང་གཞི་བཅོས་ཐུབ་མ་རེད་ཐག་བཅད་ཡོད་པས། སྐུ་ངོ། ངས་བཅོས་མི་ཐུབ་པའི་ན་ཚ་ཅིག། མི་གཞན་དག་གིས་བཅོས་ཐུབ་མ་རེད། ཁྱེད་རང་གིས་གསུངས་ན།

སྐུ་ངོ།
ངས་བཀའ་མོལ་ད་ག་ཡིན། ངས་བཅོས་མི་ཐུབ་པའི་སྙུང་གཞི་ཅིག་གལ་སྲིད་ཞི་ལའི་ལོ་གིས་བཅོས་ཐུབ་སོང་ན། ག་རེ། ཁྱེད་རང་གིས་ངའི་མིག་རིལ་གཉིས་མར་བཀོག་རྗེས་ལག་ཚིག་བཙིར་རོགས་གནང། དངོས་གནས་ལགས། སྐུ་ངོ་སྐུ་ཁམས་བཟང། ག་རེ་བྱེད་ཀྱི་ཡོད་ང་ནི་འགྲོ་འོག་འགྲོ་འོག་བྱུང།

བླ་སྨན་མཆོག་ལ་གུས་ཕྱག་ཕུལ། རང་ཞི་ལའི་ལོ་རེད་པས། གུས་འབངས་ཞི་ལའི་ལོ་ཡིན། ཚང་ཀྲོའུ་གི་ལོ་ཡག་ཟ་ཁང་ནང་ནས་བླ་སྨན་ཁྱེད་རང་དང་ཞལ་མཇལ་བྱུང།
གནས་ཚུལ་འདི་འདྲ་ཅིག་ཡོང་བ་ཡོད། རང་དངོས་གནས་སླེབས་བྱུང་བ་ཨ།
མ་གཞི་ང་ཡོང་རྩིས་མེད།

ངའི་གོ་ཐོས་ལ། རང་གི་སྨན་བཅོས་ལ་སྐད་གྲགས་ཡོད་པ་འདྲ། འདི་འདྲ་རེད་པས། ལུང་ཁུག་ནང་གི་མི་དེ་ཚོས་ད་ག་སེ་རྒྱག་རྒྱག་བཤད་པ་རེད།
ཡ། སྐུ་ངོ་གིས་དངོས་གནས་བརྩི་གི་འདུག་ག། རང་དེ་ལས། སྐད་གྲགས་བཞག་དགོས་བསམ་བྱུང་བས།
ཁོ་པ། འདི་འདྲ་ཁོ་པ། ཟས་མི་ཉུང་ཞེས་བླ་མའི་ཞུ་ཡོད་རབས།

ཏུ་བོ། བློ། མེད་ཀྱི་ཞུ། ལས། བྲེ་ཆང་སེར་པོའི་ནང་སྦང་བྱས། སྲས་མོར་ཕུལ་དང།
སྲས་མོ་སྐུ་ཞབས་ཆུ་ཐིགས་གཅིག་མཆོད་ཐུབ་མི་འདུག། སྲས་མོས་གསོལ་སྨན་མཆོད་ཐུབ་ཀྱི་ཡོད་ན་སྔ་ས་ནས་དྲག་ཚར་ཡོད་རེད། ད་དུང་རང་དགོས་ཡག་ཡོད་རེད་པས།

ཡ། སྐུ་དངོས་ལ་བཀའ་མོལ་དེ་འདྲ་ཞུ་ཉེན་ཡོད་རེད་པས། ངོ་ཚོ་སྐོར་དང་གི་འདྲེ་རེད། སོག་སྐོར་དང་གི་འདྲེ་རེད་ཨ། ཁྱེད་རང་ལ་ངོ་ཚོ་སྐོར་ན་སྨན་བཅོས་མ་ན། སྐྱོ་གོ་སེར་མོའི་སྐུ་ཞོག་གི་བྱིན་ཆུ་ཁྲི་བྲིས་ན། གལ་སྲིད་སོག་སྐོར་ན། ད་མདོ་ཁོང། སྐྱབས་ཡག་བསྡད་ཤག། གི་འདྲེ་སྐྱེ་དགུ་རེད། གལ་སྲིད་སོག་སྐོར་ན་ཉེ་ཞུས་པ་བསད་མདའ། སེར་མོའི་སྐུ་ཞོག་གི